ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། དེ་རིང་ཉིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཙན་བྱོལ་བོད་མི་ཡི་མང་གཙོ་ལམ་ལུགས་གསར་གཏོད་དང་གསོལ་རས་གནང་ནས་ལོ་ངོ་དྲུག་ཅུ་རེ་གཅིག་འཁོར་གྱི་ཡོད་པ་དང་ལོ་ལྟར་ཉིན་མོ་འདིར་བཙན་བྱོལ་བོད་མི་ཡི་སྒྲིག་འཛུགས་དང། མི་མང་གི་དུས་དྲན་སྲུང་བརྩི་གནང་གི་ཡོད་པ་ལྟར། དེ་རིང་ཡང་བཞུགས་སྒར་རྡ་རམ་ས་ལ་གཙོས་པའི་འཛམ་གླིང་གི་ས་གནས་མང་པོ་ཞིག་ལ། མང་གཙོ་ཡི་ཉིན་མོ་སྲུང་བརྩི་གནང་གི་ཡོད་པ་རེད། ཨོ་སི་ཀྲི་ལི་ཡའི་ནང་ལའང་ཁྱིམ་སྡོད་བཀའ་རྒྱ་བཏང་མེད་པའི་ས་གནས་ཁག་ཅིག་ལ་བོད་མི་ཚོས་རྒྱུན་གཏན་ལྟར་དུས་དྲན་སྲུང་བརྩི་དང། ས་གནས་ཁག་ཅིག་ལ་དྲ་ཐོག་ནས་སྲུང་བརྩི་གནང་ཡོད་པའི་མ་ཚད། དྲ་ཐོག་ནས་མང་གཙོ་སྐོར་བགྲོ་གླེང་སོགས་ལས་འགུལ་འདྲ་མིན་ཞིག་སྤེལ་གནང་ཡོད་པ་རེད། དེ་རིང་གི་ཉིན་མོ་འདི་དང་བསྟུན་བཙན་བྱོལ་བོད་མི་ཡི་མང་གཙོ་ཡི་ཉིན་མོ་གལ་གནད་དང། བོད་མི་ཚོའི་མང་གཙོ་ཡི་གོ་རྟོགས། ད་ལྟའི་ཆར་མང་གཙོ་དང་འབྲེལ་བའི་བཙན་བྱོལ་བོད་མི་ཡི་གནད་དོན་བཅས་ཀྱི་སྐོར། སིད་ཉིའི་ནང་བཞུགས་ཡོད་པའི་རྩོམ་པ་པོ་དང་དགེ་རྒན་ཟུར་པ་ངག་དབང་རྒྱལ་མཚན་ལགས་དང་གླེང་མོལ་ཞུ་གི་ཡིན། ཨ། རྒྱལ་མཚན་ལགས་བཀྲ་ཤིས་བདེ་ལེགས། དབྱངས་ཅན་ལགས་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན།
ཨ་ནེ་ཐོག་མ་དེ་ཁྱེད་རང་གི་ངོས་ནས་བཙན་བྱོལ་བོད་མི་ཡི་མང་གཙོ་གི་ཉིན་མོ་འདི་སྲུང་བརྩི་བྱེད་དགོས་པའི་གལ་ཆེ་ཆུང་འདྲ་བོ་ག་འདྲ་འདྲ་བོ་ཅིག་གཟིགས་ཀྱི་ཡོད་ན་དེའི་སྐོར་ལ་ཡང་དགོངས་ཚུལ་ཅིག་གསུངས་དང། དེ་ནས་ད་དེ་རིང་ཡང་ང་ཚོ་དམངས་གཙོའི་དུས་ཆེན་དྲུག་ཅུ་རེ་གཅིག་པ་དེ་བཏང་གི་ཡོད་རེད་ད་དེའི་ཐོག་ལ་ཡང་ཨ་ནེ་དམངས་གཙོའི་དུས་ཆེན་དེ་ད་སྲུང་བརྩི་བྱེད་དགོས་ཡ་གི་ཐོག་ལ་ཡང་ད་ཨ་ནེ་གལ་ཆེ་ཆུང་ག་འདྲས་ཡིན་མིན་སྐོར་ལ་ད་དྲི་བ་དེ་རེད་བཞག་དེ་ཡིན་དུས་ཙམ་པ་ཡ་ད་དམངས་གཙོའི་དུས་ཆེན་ཨ་ནི་བཏང་བ་ཡ་དཔེ་མི་སྲིད་པའི་གལ་ཆེན་པོ་དམངས་གཙོའི་དུས་ཆེན་འདི་ད་ཅིག་ག་རེ་རེད་ཟེར་ན་རྒྱལ་ཁབ་ག་འདྲ་ཅིག་ལ་ཆ་བཞག་པ་ཡིན་ན་ཡང་རྒྱལ་ཁབ་དེ་གའི་ཨ་ནི་ཅིག་ད་གལ་གནད་ཆེ་བའི་དུས་ཆེན་དེ་ཚོ་ལ་ཡ་རྒྱལ་ཁབ་དེ་ཚོ་གིས་སྲུང་བརྩི་བྱེད་ཀྱི་འདུག་ཨ་ང་རང་ཚོ་ད་ག་ནང་བཞིན་རེད་དེ་ཡིན་དུས་ཙམ་པ་ཡ་ད་དེ་སྲུང་བརྩི་བྱེད་དགོས་ཡ་གི་རྒྱུ་མཚན་རོ་གཙོ་བོ་ག་རེ་ལབ་པ་ཡིན་ན་རྒྱལ་ཁབ་འདི་ད་དེ་ག་རེ་རེད་ཟེར་དུས་ཙམ་པ་ཡ་ཅིག་བདག་པོར་གྱུར་པའི་མ་འོངས་ཀྱི་སོན་རྩ་ཟེར་ན་མི་འདུག་ད་མ་འོངས་པའི་རྒྱལ་ཁབ་ཀྱི་བདག་པོར་གྱུར་པའི་མི་རབས་གསར་བ་ཟེར་ན་མི་འདུག་ད་དེ་ཚོ་ལ་ཡ་གཙོ་བོ་ངོ་སྤྲོད་བྱེད་ཡ་རོགས། ད་དམངས་གཙོའི་རྒྱལ་ཁབ་ག་རེ་ཡིན་པ་ཡིན་ན་རྒྱལ་ཁབ་དེ་གའི་དུས་ཆེན་དེ་རོགས་ད་ང་ཚོ་ཡིན་པ་ཡིན་ན་ཡང་ང་ཚོ་དམངས་གཙོའི་དུས་ཆེན་འདི་ད་ཅིག་གཙོ་བོ་འདི་ང་རང་ཚོ་གི་མ་འོངས་པའི་སོན་རྩ་དེ་ཚོ་ལ་ཡ་ངོ་སྤྲོད་བྱེད་ཡ་དེ་གལ་ཆེན་པོ་ཞིག་ཆགས་ཀྱི་འདུག་ཨ། ཐོག་མ་འོངས་པའི་སོན་རྩ་ལ་ཡ་ད་ངོ་སྤྲོད་བྱེད་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཙམ་པ་ཡ་ད་ཐོག་མར་དེ་ལ་ང་རང་ཚོ་གི་དམངས་གཙོ་གི་ད་བྱུང་རིམ་ཟེར་ན་མི་འདུག་དམངས་གཙོ་དེ་ད་ཅིག་ག་འདྲས་བྱུང་ཡིན་མིན་ཐོག་ལ་འགྲེལ་བཤད་ཞུ་བ་ཡིན་ན། གཙོ་བོ་དེ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསོལ་རས་གནང་བཞིན་ཡོད་རེད། དེ་ཡིན་དུས་ཙམ་པ་ཡ་ད་དེ་ཡིན་དུས་ང་ཚོ་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་འབུལ་དེ་ཤེས་དགོས་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། འོང་གོང་ས་སྐྱབས་མགོན་ཆེན་པོ་མཆོག་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔའི་ལོ་ལ་ཡ་ཨ་ནི་མདོ་སྨད་སྟག་འཚེར་ཁུལ་ལ་འཁྲུངས་པ་རེད། དེ་ནས་དགུང་ལོ་བཞིའི་ཐོག་ལ་ཡ་ཨ་ནི་ཡང་སྲིད་ངོས་འཛིན་ཞུས་པ་རེད། འོང་དགུང་ལོ་དྲུག་གི་ཐོག་ལ་ཡ་ཨ་ནི་ད་གསེར་ཁྲི་མངའ་གསོལ་ཞུས་རེད། གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་སུམ་ཅུ་སོ་ལྔའི་ལོ་ལ་འཁྲུངས། སུམ་ཅུ་སོ་དགུའི་ལོ་ལ་ཡང་སྲིད་ངོས་འཛིན་བྱས། ཨ་ནི། དེ་ག་ནས་བཞི་བཅུ་ཞེ་གཅིག་ལོ་ལ་ཡ་ད། ཨ་ནི། ག་རེ་གསེར་ཁྲི་མངའ་གསོལ་ཞུས་རོ། འོ་དེ་ཡིན་དུས་ཙམ་པ་ཡ་དེ་ནས་ད་རྒྱལ་བ་རིན་པོ་ཆེ་གིས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོ་ལ་ཡ། དགུང་ལོ་བཅུ་དྲུག་གི་ཐོག་ལ་ཡ་ད་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་པ་རེད། ཐུགས་འགན་བཞེས་པ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ལམ་ལུགས་དེ་ལ་ཡ་ཨ་ནི་འགྱུར་བ་བཏང་ཡག་གི་དགོངས་པ་རྒྱ་ཆེན་པོ་ཞིག་བཞེས་ནས། དེ་དུས་ཙམ་པ་ཡ་ལེགས་བཅོས་ལས་ཁུངས་ཟེར་བཙུགས་པ་རེད། དེ་གཙོ་བོ་རེད་དེ་ག་རེ་བྱེད་དགོས་རེད་ལབ་དུས་ཙམ་པ་ད་གཅིག་སྔར་གྱི་ད་ང་ཚོའི་ལམ་ལུགས་ཀྱི་ནང་ལ་ཡ་ད་ནོར་བ་དང་འཁྲུལ་བ་མང་པོ་བྱུང་བ་རེད་ད་འཛམ་བུ་གླིང་ག་པར་ཡིན་ན་དེ་ག་རང་རེད་ནོར་འཁྲུལ་ཡོ་བསྲང་བྱས་བྱས་བྱས་ནས་ཁོ་བོ་ག་རེ་སེམས་ཡར་རྒྱས་འགྲོ་བཞག་གོ་རོགས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐོག་མར་དགོངས་པ་དེ་འདྲ་བཞེས་ནས་འོ་ད་ལེགས་བཅོས་ལས་ཁུངས་ཟེར་བ་ཞིག་བཙུགས་རོགས། འོ་བྱས་ཙང་རྒྱལ་བ་རིན་པོ་ཆེ་གིས་ད་ལྟ་འདི། ནས་ལེགས་བཅོས་ལས་ཁུངས་བཙུགས་དེ་བྱས་ད་འགྱུར་བ་བཏང་ཡག་གི་དགོངས་པ་རྒྱ་ཆེན་པོ་ཞིག་བཞེས་དེ་བྱས་ཡོད་རེད་ཡིན་པ་ཡིན་ནའང་ད་དེ་ལ་ཡར་བར་ཆད་འཕྲད་ནས་ཨ་ནི། སྐབས་དེ་དུས་ཙམ་པ་ད་རྒྱ་མིས་སྨད་ནས་ཡར་བཙན་འཛུལ་བྱས་ཡོང་གི་ཡོད་རེད། དེ་ཡིན་དུས་ཙམ་པ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་ལ། ཨ་ནི་ཆིངས་ཡིག་དོན་ཚན་བཅུ་བདུན་བཞག། ཨང། དེ་དུས་ཙམ་པ་ཡ་ད་གོང་ས་མཆོག་དགོངས་གཞི་ག་རེ་ཡོད་རེད་ལབ་ན་གོང་ས་མཆོག་དང་གང་ཉིད་ཀྱིས་དབུ་ཁྲིད་པའི་གཞུང་ཞབས་རྣམ་པ་ཚོ་གིས་ད་རྒྱ་མི་དང་འབྲེལ་བ་བྱས་ནས་མེད་མེད་དུག་གི་འབྲེལ་བ་བྱས་ནས་ད་ཅི། ཅིག་ག་རེ་བྱས་ནས་མཐུན་པོ་ཡོང་ཡག་གི་དགོངས་པ་རྒྱ་ཆེན་པོ་ཞིག་བཞེས་ཡོད་ཚོད་ཡིན་པ་ཡིན་ན་ཡང་ད་ཅིག་རྒྱ་མིས་དེ་ལས་སྡུག་སྟེ་ཉིན་རེ་ནས་ཉིན་རེ་བྱ་སྤྱོད་ངན་རུ་རྐུ་མ་ཚ་རུ་ཆགས་པ་ཨ་མི་བསད་དེ་བྱས་སོགས་པ་ད་སྡུག་རུ་སྡུག་རུ་སྡུག་རུ་འགྲོ་ཡོང་དུས་ཙམ་པ་ཡ་ཨ་ནི་ད་མེ་ཙི་མེ་དུག་གིས་ད་འབྲེལ་བ་དེ་ཆད་ནས་ཨ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་མོ་དེ་ལ་ཡ་ད་ག་རེ་ལབ་དུས་ཙམ་པ་ཡ་གོང་ས་མཆོག་ད་དང་པོ་ཁོ་ཚོ་གིས་ཕ་གིར་ལ་ཡ་གདན་འདྲེན་ཞུ་ཡག་གི་འཆར་གཞི་བཏིང། དེ་མང་ཚོགས་ཀྱིས་མཁྱེན་རྟོགས་བྱུང་ནས། ཨ་ནི་དེ་ལ་ཡ་ད་ངོ་རྒོལ་བྱས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་རྒྱ་ནག་གི་དམག་ཁང་ལ་ཡ་གདན་འདྲེན་ཞུ་ཡག་དེ་བཀག་ཐུབ་པ་བྱུང་བ་རེད། དེ་ནས་རྒྱལ་བ་རིན་པོ་ཆེ་དང་དམིགས་བསལ་གྱི་ཐན་ཀོན་སན་བར་ལ་ཡ་འབྲེལ་བ་བྱུང་ནས་ཡིག་འབྲེལ་དེ་འདྲ་བྱུང་ཡོད་རེད། ཡིན་པ་ཡིན་ན་ཡང་ད་གཅིག་ག་རེ་ལབ་དུས་ཙམ་པ་ཡ། སུམ་ཅུ། གཅིག་སྟོང་དགུ་བརྒྱ། ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི། ཚེས་བཅུ་གཅིག་བཅུ་གཉིས་དེ་བར་ལ་ཡ་མི་དེ་འདྲའི་མེ་མདའ་བརྒྱབ་བྱས་མི་བསད་ཡག་ལ་སོགས་པ་དེ་འདྲ་བྱུང་ནས་ད་གང་ལྟར་གཅིག་གཅིག་སྟོང་དགུ་བརྒྱ། ལྔ་བཅུ་ང་དགུའི་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་གྱི་དགོང་དྲོ་དེ་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ཚུར་བཙན་བྱོལ་ལ་ཕེབས་རྒྱུ་ཁེལ་བ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨ་ནི་གང་ཉིད་ཀྱིས་དབུ་ཁྲིད་པའི་ད་གཞུང་དེ། ཐོག་མར་དེ་ལ་ཡ་ད་ད་ལྟ་དེ་ང་ཚོ་ལྷོ་ཁ་ལྷུན་རྩེ་རྫོང་ལ་ཡ་གནས་སྐབས་གཞུང་གཅིག་བཙུགས་གནང་ཡོད་རེད། དེ་ནས་ད་ཕ་གིར་འབྲེལ་བ་བྱས་ནས་རྩ་བ་ཉིད་ནས་ད་ཡོང་ཡག་མེད་དུས་ཙམ་པ་ཨ་ནི་རྒྱ་གར་ཚུར་ཆིབས་བསྒྱུར་གནང་ཡོད་རེད། རྒྱ་གར་ཚུར་ཆིབས་བསྒྱུར་གནང་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ། ང་དགུ་སྤྱི་ཟླ། དེའི་མོས་བདག་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་ལྔ་ལ་ཡ་ཨ་ནི་རྒྱ་གར་བྱང་ཕྱོགས་མ་སུ་རི་ལ་ཡ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་ཁྲིད་པའི་གཞུང་དེ་གསར་བཙུགས་གནང་ཡོད་རེད། གསར་བཙུགས་གནང་ནས་སྐབས་དེ་དུས་ཙམ་པར་ཡ་ལྷན་ཁང་ཆེ་བ་ལྔ་དང་ཆུང་བ་གཅིག་བྱས་བྱས་དྲུག་བྱས་བྱས་འགོ་བཙུགས་གནང་ཡོད་རེད། དེ་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་སྤྱི་ཟླ་ལྔ་པའི་ནང་ལ་ཡ་ཨ་ནི། གཅིག་ག་རེ་ང་རང་ཚོ་གཞུང། མ་སུ་རི་ནས་ཚུར་རྡ་རམ་ས་ལ་གནས་སྤོ་གནང་ཡོད་རེད། རྡ་རམ་ས་ལ་གནས་སྤོ་གནང་དེ་ནས་གཅིག་སྟོང་ལོ་དེ་ག་རང་གི་སྤྱི་ཟླ་དགུ་པའི་ཚེས་གཉིས་ཀྱི་ཉིན་མོ་དེ་ལ་ད་དེ་རིང་ཉིན་མོ་དེ་ཆགས་ཀྱི་ཡོད་རེད། འོ་འདི་ལ་ཡ་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཟེར་དེ་གསར་འཛུགས་བྱས། ད་ག་རེ་བྱས་རེད་ལབ་དུས་ཙམ་པ་སྔ་མོ་གི་ང་རང་ཚོ་གཞུང་དེ་ཨ་ནི་འཛམ་བུ་གླིང་གི་སྤྱི་འགྲོས་ནང་བཞིན་བྱས་བྱས་ད་ག་རེ་ལབ་དུས་ཙམ་པ་དེ་ཆགས་བསྡད་ཀྱི་ཡོད་རེད་དམངས་གཙོ་ཆགས་ཀྱི་ཡོད་མ་རེད་རྒྱལ་པོའི་ལམ་ལུགས་ཆགས་བསྡད་ཀྱི་ཡོད་རེད། དེ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ། དྲུག་ཅུ་ཐམ་པའི། སྤྱི་ཟླ་དགུ་པའི་ཚེས་གཉིས་ཉིན་མོ་དེ་ལ་ཡ་ཨ་ནི། ད་ལྟ་དེ་ང་ཚོ་སྤྱི་འཐུས་ཚོ། མང་ཚོགས་ནས་འོས་འདེམས་བྱས་བྱས་འོས་ལ་ཡག་འདེམས་ཡག་བྱས་བྱས་འོས་བསྡུ་བྱས་བྱས་ད་དམངས་གཙོའི་ལམ་དེ་འོ་དེ་དུས་ཙམ་པ་འགོ་བཙུགས་སོང་བ་རེད། དེ་ཡོང་དུས་ཙམ་པ་ཡ་ང་རང་ཚོའི་དམངས་གཙོ་དེ། རྒྱལ་ཁབ་གཞན་ལ་མེད་པའི་ཁྱད་ཆོས་ག་རེ་ཡོད་རེད་ལབ་པ་ཡིན་ན། འཛམ་བུ་གླིང་སྤྱི་འགྲོས་ལ་བལྟ་བ་ཡིན་ན་འཛམ་བུ་གླིང་གི། དམངས་གཙོ་གི་ད་ཐོབ་ཐང་དེ་ཐོག་ལ་ཡ་གཅིག་མི་དམངས་ཀྱི་རྔུལ་ཆུ་ཁྲག་དང་མིག་ཆུ་གིས་འགྲོ་སོང་མ་བཏང་པའི་དམངས་གཙོ་ཅིག་བྱུང་ཡོད་མ་རེད་ཡིན་པ་ཡིན་ན་ཡང་ང་རང་ཚོ་བོད་པའི་དམངས་གཙོ་དེ་ག་རེ་བྱས་རེད་ལབ་དུས་ཙམ་པ། ཁྲག་དང་མིག་ཆུ་འགྲོ་སོང་བཏང་མ་དགོས་པའི་ཐོག་ལ་ཡ་ཡར་ནས་མར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ད་མར་ལ་གསོལ་རས་གནང་བྱས་ད་ང་རང་ཚོ་ད་དམངས་གཙོ་བྱེད་དགོས་རེད། མང་ཚོགས་ནས་འོས་འདེམས་འདི་འདྲས་འདི་བྱེད་དགོས་རེད་ལབ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མར་གསོལ་རས་གནང་ཞང་རྒྱུ་རེད། དེ་ཡིན་དུས་ཙམ་པར་ང་རང་ཚོའི་དམངས་གཙོ་དེ་རྒྱལ་ཁབ་གཞན་ལ་བསྡུར་བ་ཡིན་ནའང་ད་ཐུན་མོང་མ་ཡིན་པའི་ཁྱད་ཆོས་འོ་དེ་འདྲས་ཅིག་ཡོད་རེད། དེ་འདྲས་ཡོད་རེད། འཛམ་བུ་གླིང་གི་དམངས་གཙོ་གི་ད་ཅིག་ཐོབ་ཐང་ལོངས་སྤྱོད་ཡག་གི་ཐོག་ལ་ཡ་ཁྲག་དང་མིག་ཆུ་འགྲོ་སོང་གཏོང་རྒྱུ། ཅིག་མེད་པ་ཅིག་ཧ་ལམ་མེད་པ་རེད། ཡིན་ན་ཡང་ང་རང་ཚོའི་དམངས་གཙོ་དེ་ལ་ཁྲག་མིག་ཆུ་འགྲོ་སོང་ཕར་བཞག་ནས་སྐད་འབོད་ཉིན་མ་གཅིག་ཡང་བྱེད་མ་དགོས་པ། མང་ཚོགས་སྐད་ཅིག་གིས་ཡིག་རྙིང་ནང་གཅིག་གཉིས་ཤིག་བཞག་དགོས་ཡ་མེད་དེ་འདྲའི་རྩ་བ་ཉིད་ནས་མེད་པའི་ཐོག་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་རླབས་ཆེན་དགོངས་བཞེས་ཀྱི་ཐོག་ལ་ཡང། དུས་རབས་དང་འཚམས་པའི་ཐོག་ལ་ཡ་ད་དམངས་གཙོ་མར་གསོལ་རས་གནང་ཞེན་བརྗོད་བྱེད་རུང་བ། འོ་དེ་ཡི་ད་ང་ཚོས་སྲུང་བརྩི་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་འདྲ། སྲུང་བརྩི་བྱས་ནས་ཨ་ནི་ཅིག་གཙོ་བོར་འོ་དེ་ཅིག་གཞོན་སྐྱེས་དེ་ཚོ་ལ་ཡ་ངོ་སྤྲོད་བྱེད་དགོས་ཡ་གལ་ཆེན་པོ་ཞིག་ཆགས་ཀྱི་འདུག།
དེ་ནས། དམངས་གཙོ་གི་ལམ་ལུགས་འདི་ད་སྤྱིའི་ཆ་ལ་ཡ་བོད་མི་དང་བཙན་བྱོལ་བོད་མི་ལ་མཚོན་ན། གྲུབ་འབྲས་དང་ལོངས་སྤྱོད་འདྲ་བོ་ག་འདྲ་འདྲ་བོ་ཀྱི་བྱེད་ཐུབ་ཀྱི་འདུག་བསམ་གྱི་འདུག། འོ་དམངས་གཙོའི་ལམ་ལུགས་དེ་ད་ལྟ་བཙན་བྱོལ་བོད་མི་ལ་མཚོན་པ་ཡིན་ན་ད་ཅིག་གྲུབ་འབྲས་གང་འདྲ་ཞིག་གྲུབ་འབྲས་དང་ལོངས་སྤྱོད་གང་འདྲ་ཞིག་ཐུབ་ཀྱི་འདུག་འོ་དེ་ཀོ་རེད་ད་གྲུབ་འབྲས་ཨ་ནི་ང་རང་བསམ་པ་ཡིན་ན་རླབས་ཆེན་ཞིག་འདྲ་རེད་བསམ་གྱི་འདུག་ཨ་ནི་ང་རང་ཚོའི་གཞུང་འདི་ད་འཛམ་བུ་གླིང་གི་གཞུང་སྤྱི་འགྲོས་ལྟར་གྱི་ཨ་ནི་ཅི་གོ་མི་དམངས་ཀྱིས་འོས་འདེམས་བྱས་ནས་ཨ་ནི་ཅིག་འགོ་ཁྲིད་བདམས་ནས་འགྲོ་དགོས་འགྲོ་ཐུབ་ཡ་དེ་ཨ་ནི་གྲུབ་འབྲས་རླབས་ཆེན་ཞིག། དེ་ག་ནང་བཞིན་གྱི་ད་ང་རང་ཚོ་ཅིག་ཁ་གཏད་ཟེར་ན་མི་འདུག་ང་རང་ཚོ་གི་ད་རྒྱལ་ཁབ་འཕྲོག་མཁན་དགྲ་བོ་རྒྱ་མི་ཡིན་པ་ཡིན་ན་ཅིག་རྒྱལ་ཁབ་སྟོབས་ཆེན་ཡིན་པ་ཡིན་ན་ད་ག་རེ་ལབ་དགོས་རེད་ཟེར་ན་ཅིག་མི་མང་ལ་ཡང་ཐོབ་ཐང་མེད་པ་ང་ཚོ་ནང་བཞིན་གྱི་ཁོ་དེ་བྱེད་ཐུབ་ཀྱི་མེད་པ་ང་ཚོའི་ངོས་ནས་དངོས་གནས་དྲང་གནས་ཀྱི་བཙན་བྱོལ་ནང་བོད་མང་པོ་མེད་པ་ཡིན་པ་ཡིན་ན་ཡང་ང་ཚོའི་མི་མང་ལ་ཡ་ཅིག་ཐོབ་ཐང་དེ་འདྲས་ཅིག་ང་ཚོ་དེ་འདྲས་སུ་ལོངས་སྤྱོད་ཐུབ་ཀྱི་ཡོད་པ་ཅིག་མི་མང་སོ་སོ་གི་སོ་སོ་གི་བསམ་པ་ལྟར་གྱི་ཅིག་ཨ་ནི་དགེ་འོས། འགོ་ཁྲིད་འོས་འདེམས་བྱས་ཡག་བྱུང་བ་ད་དེ་དངོས་གནས་དྲང་གནས་གྲུབ་འབྲས་རླབས་ཆེན་ཞིག་དང་ཅིག་འཛམ་བུ་གླིང་ནས་ཡིན་ན་ངོམ་ཡག་དེ་ག་ནང་བཞིན་གྱི་ག་རེ་ལབ་དགོས་རེད། ཅིག་ང་རང་ཚོའི་ཁ་གཏད་དགྲ་བོ་རྒྱ་མི་ཡིན་པ་ཡིན་ན་རྒྱ་མི་ལ་ཡིན་ནའང་ཚོ་ངོམ་ཡག་འདྲ་བོ་བྱས་དགོས་རེད། ཅིག་དེ་རེད། གཉིས་པ་ད་ག་རེ་བྱས་དགོས་རེད་ལབ་དུས་ཙམ་པ་ཡ་ཅིག་སྒྲིག་འཛུགས་འདི། དང་པོ་དེ་ལ་ད་དགེ་མཚན་འདྲ་བོ་ཅིག་འདི་རེད་ད་ལྟ་དེ་གོང་ལ་ནི་ཞེས་བྱས། ང་ཚོ་འཛམ་བུ་གླིང་སྤྱི་འགྲོས་ནང་བཞིན་འགྲོ་ཐུབ་ཀྱི་ཡོད་པ། ཨ་ནི་རྒྱ་ནག་རྒྱལ་ཁབ་སྟོབས་ཆེན་ཡིན་པ་ཡིན་ན་གོ་ལ་བར་མི་མང་ཐོབ་ཐང་མེད་པ་ང་ཚོ་མི་མང་མང་པོ་མེད་པ་ཡིན་པ་ཡིན་ན། ཨ་ནི་འཛམ་བུ་གླིང་སྤྱི་འགྲོས་ཀྱི་ནང་བཞིན་ཞེས་བྱས་ཐོབ་ཐང་ཡོད་པ་འདི་དངོས་གནས་དྲང་གནས་ཀྱི་ད་གལ་ཆེན་པོ་ཞེ་པོ་ཅིག། ཁྱད་ཆོས་ཟེར་ནའང་མི་འདུག་གྲུབ་འབྲས་ཟེར་ནའང་མི་འདུག་འོ་ད་དེ་འདྲས་ཅིག་རེད། ད་གཉིས་པ་འདྲ་བོ་འདི་ག་རེ་ལབ་ན་ད་ཞན་ཆ་གཅིག། ཞན་ཆ་ད་ག་རེ་ལབ་དུས་ཙམ་པ་ཡ། འཛམ་བུ་གླིང་སྤྱི་དང་ཅིག་སྤྱི་ཡོངས་ཀྱི་ཟེར་ན་མི་འདུག་ད་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལ་མཚོན་པ་ཡིན་པ་ཡིན་ན་ཅིག། དམངས་གཙོ་ལབ་ཡོང་དུས་ཙམ་པ་ཁོ་ཚོ་གི་དམངས་གཙོ་གི་རིན་ཐང་དེ་ཧ་གོ་ཐུབ་ཀྱི་ཡོད་རེད། ག་རེ་ལབ་དུས་ཙམ་པ། དམངས་གཙོ་ཟེར་ཡ་དེ་ཁོ་ཚོ་གི་ཨ་ནི་ཁྲག་དང་རྔུལ་ཆུ་འགྲོ་སོང་བཏང་པ་ལ་བརྟེན་ནས་མི་མང་པོ་ཅིག་གི་ཚེ་སྲོག་འགྲོ་སོང་བཏང་པ་ལ་བརྟེན་ནས་དམངས་གཙོ་དེ་བྱུང་དེ་ཡོང་དུས་ཙམ་པ་ཁོ་ཚོ་གི་དམངས་གཙོ་གི་ཨ་ནི།

དམངས་གཙོ་གི་ལ་ཡ་ཅིག་ཐོབ་ཐང་ཡོད་པ་ནང་བཞིན་ཞེས་བྱས་འོས་འགན་ཡོད་རེད་འོ་དེ་གཉིས་ཀ་སྒྲུབ་དགོས་ཀྱི་ཡོད་རེད་བ། གཉིས་ཀ་སྒྲུབ་དགོས་ཀྱི་ཡོད་རེད་དོ་ཡིན་པ་ཡིན་ན་ཡང་ང་རང་ཚོས་དེ་ནང་ལ་ཡ་དེ་དཔེ་ཉུང་ཉུང་འདྲ་བོ་ཅིག་རེད་བ། དམངས་གཙོ་ལབ་ཡོང་དུས་ཙམ་པ་ཡ་ཅིག། ཐོབ་ཐང་རང་དེ་མ་གཏོགས་པའི་དམངས་གཙོ་འོས་འགན་ག་རེ་ཡོད་རེད་འོ་དེ་བསམ་བཏང་མཁན་ཉུང་ཉུང་འདྲ་བོ་མཐོང་གི་འདུག་བྱས་ཙང་ངས་འོ་དེ་གཉིས་པ་དེ་ལ་ཡ་བྱས་ཙང་གྲུབ་འབྲས་དེ་འོ་དེ་འདྲས་དེ་འདྲས་བྱུང་བ་རེད་ད་གྲུབ་འབྲས་དེ་ལ་ཅིག་ད་ཞར་ལ་ཡ་ཨ་ནི་ཞོར་སྐྱོན་ཟེར་ན་མི་འདུག་འོ་དེ་ག་རེ་བྱུང་བ་རེད་ལབ་པ་ཡིན་ན་ང་ཚོ་མི་མང་པོ་ཅིག་གིས་དམངས་གཙོ་གོ་དོན་མ་ཤེས་པ་དམངས་གཙོ་གི་ཨ་ནི་ཁྱད་ཆོས་མ་གོ་བ་འོ་ཡ་དེ་འདྲས་བྱས་པས་འོ་ད་དེ་འདྲས་ཀྱི་སྣང་ཚུལ་ཅིག་ང་ལ་ཡ་ཨ་ནི་ཡོང་བསྡད་ཀྱི་འདུག་འོ་ད་དེ་འདྲས་ཡིན།
ལགས་སོ་རྒྱ་མཚོ་ལགས་ནས་བཅར་འདྲི་ལན་འདེབས་དང་བསམ་ཚུལ་ལྷུག་པོ་གསུངས་གནང་བ་ཐུགས་རྗེ་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།